བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཉེ་ལམ་ལ་དྭགས་གཤམ་རིན་འབྱུང་མི་མང་རྣམས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་འདི་ཚེས་བཅོ་བརྒྱད་ཉིན་མགོན་པོ་མཆོག་ལ་དྭགས་ཀྱི་རྒྱལ་ས་གླེ་ནས་ཐད་འཕུར་གནམ་གྲུ་བརྒྱུད་གཤམ་རིན་འབྱུང་སུ་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་པ་རེད། སྐབས་དེར་གོང་ས་མཆོག་གིས་ཡུལ་མི་ཚོས་དད་པ་དམ་ཚིག་གཡེལ་བ་མེད་པའི་ཐོག་བཞུགས་ཡུལ་ཕོ་བྲང་ཞིག་གསར་རྒྱག་གནང་བར་ཐུགས་རྗེ་ཆེ་ཞུས་གནང་བ་དང་འབྲེལ་སེམས་ཉོན་མོངས་ཀྱི་གཞན་དབང་དུ་མ་སོང་བ་བྱ་དགོས་པའི་སྐོར་ལ་བཀའ་སློབ་ཕེབས་དོན།
ད་དེ་རིང་ད་ང་འདིར། ས་གནས་དེའི་ལས་བྱེད། ཨན་ནི་གཙོ་ཆེ་ཤོས་ཁྱེད་རང་ཚོ། ཡུལ་མི། གཅིག། ཧ་ལམ་ད། ཆོས་ལུགས་ག་རེ་ཡིན་པ་དང། ཨན་ནི་ཆོས་དད་ཡོད་མེད་ལ། ལྟོས་པ་མེད་པ། གཅིག་ཚང་མ་ཚང་མ་ལོག་གི། སེམས་སེམས་ཐག་ཉེ་བོ་གཅིག་གི་དགའ་པོ་བྱས་བྱས། ཨན་དེ་རིང་འདིར་ཡོང་བ་རེད། ཁྱེད་རང་ཚོ་ཚང་མ་ལོག་ལ་ཡ། ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། ཨ་ནི་ཁྱེད་རང་ཚོ་དེའི་དེ་གི་གཅིག་གི་དད་པ་དང་དམ་ཚིག་གཡོ་བ་མེད་པའི་ཐོག་ནས་ཨེ་ནི་ང་འདིར་སྡོད་སའི་ཁང་པ་ཅིག་འདུག་ས་ཁྱེད་རང་ཚོས་ད་འཛུགས་སྐྲུན་བྱས་ད་དེ་རིང་ང་འདིར་སྡོད་ཡག་རེད་ཨེ་ནི་སང་ཉིན་ཚེ་དབང་ཞིག་བྱེད་ཡག་ཡིན། འདི་ངའི་ཆོས་ཀྱི་སྐྱེས་རབས་ཀྱི་རེད་འདུག། ཨེ་ནི་ཁྱེད་རང་ཚོ་ཚང་མ་ལོག་ད། དད་པ་དང་དམ་ཚིག་གཡོ་མེད་པ་ཅིག་ཡོད་རེད་ད། ཆོས་ཟེར་ཡ་འདི་སེམས་རྒྱུད་ལ་བཟོ་བཅོས་བརྒྱབ་ནས་ཉོན་མོངས་དུག་གསུམ་རགས་པའི་གཞན་དབང་དུ་འགྲོ་བསྡད་ཡ་འདི་ག་ཚད་ཐུབ་ཐུབ་ཀྱི་ཕར་ཅིག་བློ་ཞི་བ་དང་དུལ་བ་ཅིག་ཡོང་ཡ་ཅིག་འདུག་ཅིག་བྱས། ད་ང་རང་ཆ་བཞག་ནས་དཔེ་ཆུང་ཆུང་སྒང་ནས་དཔེ་ཆ་བསླབ། ཨེ་ནི། གཅིག་གི་སེམས་འདུལ་ཡག་གི་ཐོག་ལ་ཡག། དོ་སྣང་དམིགས་བསལ་བྱས་གཙོ་བོ་གཙོ་བོ་བྱང་ཆུབ་ཀྱི་སེམས་ཟེར་ད་དེ་ངས་བསམ་བློ་ཞིབ་ཞིབ་གཏང་གི་ཡོད་རེད། ཡང་གོང་ས་མཆོག་གིས་དཔལ་འབྱོར་སོགས་ཀྱིས་སེམས་བདེ་སྐྱིད་ཡོང་རྒྱུའི་ཆ་རྐྱེན་ཙམ་ཕན་ཐོགས་ཡོད་ན་ཡང་གཙོ་བོ་སེམས་ཞི་བདེ་བྱུང་ན་བདེ་སྐྱིད་ཡིན་པའི་སྐོར་ལ་མུ་མཐུད་ནས་བཀའ་སློབ་ཕེབས་དོན། ང་རའི་ཉམས་མྱོང་གི་ཐོག་ནས་བསམ་པ་བཟང་པོ་བྱེད་ཡ་དེ་ད་ཆོས་ཡོད་ནའང་རེད་ཆོས་མེད་ན་ཡང་རེད་ཆོས་གང་དང་གང་ཡིན་ན་ཡང་གང་ལྟར་བསླབ་བྱ་གཙོ་བོ་དེ་བསམ་པ་བཟང་པོ་བྱེད་ཡ་དེ་རེད་དེ་ཚང་མ་ལ་དགོངས་པ་འཇགས་པ་གནང་རོགས་གནང། བྱས་ན་གང་ལྟར་བདེ་སྐྱིད་ཟེར་ཡ་དེ་ཕྱི་ལོགས་ནས་ཅིག་དཔལ་འབྱོར་ཡར་རྒྱས་དང་ཅིག་གཏམ་སྙན་གྲགས་དང་ཅིག་དེ་ཚོས་མི་བདེ་སྐྱིད་གི

འདི་ཞེ་པོ་ཅིག་གལ་ཆེན་པོ་རེད། སྐབས་དེར་ཡུལ་དེའི་དཔོན་རིགས་གཙོས་པའི་ཡུལ་མི་ཚོས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཡུལ་དེར་ཆིབས་བསྒྱུར་བསྐྱངས་གནང་མཛད་པར་བཀའ་དྲིན་ཆེ་ཞེས་ཞུ་རྒྱུའི་ཆེད་ཕེབས་བསུའི་མཛད་སྒོ་ཞིག་ཚོགས་གནང་ཡོད་པ་དང། ཡུལ་མི་ཚོས་སྲོལ་རྒྱུན་གྱི་གཞས་སྣ་འཁྲབ་སྟོན་སྣ་ཚོགས་ཤིག་ཀྱང ྋགོང་ས་མཆོག་ལ་གཟིགས་འབུལ་གནང་ཡོད་པ་རེད།

ཡང་ད་རེས་ཀྱི་ཕེབས་བསུའི་མཛད་སྒོའི་ཐོག་ལ་དྭགས་དགོན་པ་ཚོགས་པའི་ཚོགས་གཙོ་དང་ལ་དྭགས་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་ཚོགས་གཙོ། དེ་བཞིན་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་གཙོས་པའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང། གཤམ་རི་ལྗོངས་ཁུལ་གྱི་དད་ལྡན་མི་མང་སྟོང་ཕྲག་བརྒལ་བ་ཆེད་བཅར་ཐོག། གཤམ་རི་ལྗོངས་ནང་པའི་ཚོགས་གཙོ་ཚེ་རིང་ནོར་བུ་ལགས་ཀྱིས། ང་ཅག་ཤེས་ན་སྒྲིག་འདིའི་གོ་ལའི་ལ་རྩ་བའི་བླ་མའི་ངེས་རང་མཐོང། གཞི་རྩའི་དེ་སྔ་སྐུ་མདུན་ནས་ཁུལ་དེའི་མཐོ་སློབ་དང་སློབ་གྲྭ་སོགས་གསར་རྒྱག་དགོས་པའི་བཀའ་ཕེབས་དགོངས་དོན་ལྟར། ནང་པ་ཚོགས་པའི་ས་ཆ་དེ་ནས་མཐོ་སློབ་གསར་སྐྲུན་ཆེད་ས་ཆ་ཕུལ་བ་དང་དེ་བཞིན་དུ་སྐུ་མདུན་གྱི་བཀའ་ལྟར་དུ་ཆོས་ལུགས་རིས་སུ་མ་ཕྱེ་བ་གུས་བརྩི། བྱེ་བྲག་གནས་འདིར་ཕོ་བྲང་གསར་བཞེངས་གྲུབ་པའི་རྗེས། འདིའི་ཁུལ་དུ་ཆོས་ལུགས་གང་དང་གང་གི་བླ་མ་སུ་དང་སུ་ཡིས་རིས་མེད་ཀྱི་གསུང་ཆོས་གང་ཡང་གནང་ཆོག་པ་ཞིག་ཡིན། དེ་བཞིན་གནས་འདི་ནི་གཙོ་བོ་ནང་ཆོས་ཀྱི་སློབ་སྦྱོང་འགྲོ་ས་ཞིག་ཀྱང་ཆགས་ཡོད། རྒྱལ་བ་རིན་པོ་ཆེ་ནི་ང་ཚོའི་རྩ་བའི་བླ་མ་རེད། རྩ་བའི་བླ་མ་ཁོང་ནས་ང་ཚོར་གསུང་ཆོས་དང་བཀའ་དབང་རིམ་པར་བཀའ་དྲིན་བསྩལ་ཡོད་པས་ང་ཚོ་ནི་ཚེ་རབས་གཏན་དུ་རྒྱལ་བ་རིན་པོ་ཆེའི་རྗེས་འབྲངས་པ་ཡིན་པ་དང་དེ་བཞིན་དུ་ང་ཚོའི་ངོས་ནས་ཀྱང་སྐུ་མདུན་གྱི་བཀའ་ལྟར་མི་མང་ལ་སློབ་སྦྱོང་དང་མི་མང་སྐྱོ་བོར་རོགས་རམ་བྱེད་རྒྱུ་ཡིན། དེ་རིང་ངས་ལ་དྭགས་ཡོངས་སི་མི་མང་ཚང་མའི་ཚབ་ཞུས་ཏེ་སྐྱབས་མགོན་རྒྱལ་བ་ཡིད་བཞིན་ནོར་བུ་སྐུ་མདུན་ལ་དམིགས་བསལ་དུ་ང་ཞའི་གཤམ་མ་ཚང་མའི་ཚབ་ཞུས་ཏེ་སྙིང་ཐག་པ་ནས་ངེད་རང་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞུ། གཞན་ཡང་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་མཆོག་གིས་ཀྱང་ཁོང་རང་ཉིད་དེ་སྔ་ལ་དྭགས་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་ཚོགས་གཙོ་ཡིན་པའི་སྐབས་གཤམ་རི་ལྗོངས་ཀྱི་ཡུལ་མི་རྣམས་ཀྱིས་གཤམ་ཡུལ་དུ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཕོ་བྲང་བཞེངས་རྒྱུའི་འཆར་གཞི་ཡོད་པ་ལྟར་ད་ལྟའི་ཆར་ལེགས་གྲུབ་བྱུང་ནས་ད་རེས ྋགོང་ས་མཆོག་དངོས་སུ་ཞབས་སོར་འཁོད་དེ་བཀའ་སློབ་བཀའ་དྲིན་སྩལ་བའི་གོ་སྐབས་ཐོབ་པ་ལ་བཀའ་དྲིན་ཆེན་པོ་ཡིན་པ་སོགས་གསུངས་གནང་སོང། གཞི་རྩའི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དེ་སྔ་གཤམ་རི་ལྗོངས་སུ་ཞབས་སོར་ཐེངས་གཅིག་འཁོད་གནང་ཡོད་པ་དང་ད་རེས་ཡུལ་དེར་ཆིབས་བསྒྱུར་བསྐྱངས་གནང་བ་འདི་ཐེངས་གཉིས་པ་ཆགས་ཀྱི་ཡོད་པ་རེད་འདུག་ལ་སང་ཉིན་ཉིན་གཉིས་པའི་ཐོག་མགོན་པོ་མཆོག་ནས་ཡུལ་དེའི་མི་མང་རྣམས་ལ་གསུང་ཆོས་དང་སྒྲོལ་དཀར་ཚེ་དབང་གི་ཆོས་འབྲེལ་བཀའ་དྲིན་བསྐྱངས་གནང་མཛད་རྒྱུ་ཡིན་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།